ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁ་བའི་དོ་ར་གི་ལེ་ཚན་ནང་དེ་རིང། གནས་མཆོག་རྡོ་རྗེ་གདན་དུ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཉིན་གཉིས་ཉིན་གསུམ་མཇུག་སྒྲིལ་བྱས་ཚར་བ་དང། ཨ་ནི་གསུང་ཆོས་གནང་བའི་དུས་རིང་དེའི་ནང་ལོགས་ལ་གནད་དོན་ག་རེ་ག་རེ་བྱུང་ཡོད་མེད་ཆད་ཁ་ཁག་ཅིག་གི་སྐོར་ལ་ནི་བགྲོ་གླེང་བྱེད་ཀྱི་ཡིན། ད་ལྟ་ང་ཚོས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ས་གནས་དེ་ལ་ད་ཆེད་གཏོང་གསར་འགོད་པ་པ་སངས་ཚེ་རིང་ལགས་དང་གླེང་མོལ་བྱེད་ཀྱི་ཡིན། པ་སངས་ཚེ་རིང་ལགས་ལས་རིམ་ནང་ཕེབས་པར་བཀའ་དྲིན་ཆེ་ཞུ་ཡག་དང། གཅིག་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་མཇུག་བསྒྲིལས་ཚར་རེད་ཨ་ནི་ཉིན་མཐའ་མ་ལ་བརྟན་བཞུགས་ཕུལ་རེད་ད་ད་འདི་གནས་སྟངས་འདི་མི་མང་ཚོ་རིམ་བཞིན་བྱས་ནས་ད་ཕྱིར་ཐོན་འགྲོ་ཡས་ཀྱི་གནས་སྟངས་འདི་ཆགས་བསྡད་ཡོད་རེད་པ་ལགས། ལགས་རེད་ཐོག་མ་དེར་ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགྱུར་གཟིགས་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། ཨ་ནི་ད་འདི་ལོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གནས་མཆོག་རྡོ་རྗེ་གདན་ལ་གསུང་ཆོས་ད་ཧ་ལམ་ལོ་གསུམ་མ་ཟིན་ཙམ་གྱི་ལོ་གསུམ་བར་དུ་དེ་ལ་ད་ཏོག་དབྱིབས་ནད་གཞི་རྐྱེན་པས་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་གསུང་ཆོས་སྩལ་ཐུབ་ཡོད་མ་རེད། ད་རེས་ད་འདི་ལོ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ད་ཉིན་གསུམ་རིང་ལ་གསུང་ཆོས་བསྩལ་བའི་སྐབས་ལ་ཨ་ནི་རྒྱ་བལ་འབྲུག་གསུམ་རེད་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་དད་ལྡན་ཆོས་ཞུ་བ་ཁྲི་ཚོ་མང་པོ་ཉི་མ་དང་པོ་གསུང་ཆོས་གནང་བའི་སྐབས་ལ་ཨ་ནི་ད་ལྟ་གོ་སྒྲིག་ཚོགས་ཆུང་གི་ངོས་ནས་ད་ཁོ་རང་ཚོས་ཀྱི་ཚོད་དཔག་བྱེད་རྒྱོགས་ལས་ལྷག་པ་ད་གཅིག་ཁོ་རང་ཚོས་ཀྱི་གུར་ཕུབ་བཞག་རྒྱོགས་འདི་ཀྱི

ཁེ་སི། བརྟན་བཞུགས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ད་ལྟ་དགེ་ལུགས་ཆོས་བརྒྱུད་འཛིན་པ་ཡོངས་ནས་བརྟན་བཞུགས་བསྟར་འབུལ་ཞུས་རེད་ཨ་ནི་བརྟན་བཞུགས་ཧང་སང་གི་ཡག་པོ་ཆགས་སོང་ཨ་ནི། དེ་དུས་ད་ཅིག་གི་དད་ལྡན་ཆོས་ཞུ་བ་མང་པོ་ཅིག་ཕེབས་ཤག་དེ་དང་མཉམ་དུ་ཨ་ནི་ཕྱི་རྒྱལ་ཕྱི་རྒྱལ་རེད་ཕྱི་རྒྱལ་རེད་ད་ཧི་མ་ལ་ཡའི་རིགས་རྒྱུད་ཀྱི་མི་རིགས་མང་པོ་ཅིག་ཕེབས་འདུག་ཨ་ནི་ཁ་སང་བརྟན་བཞུགས་ལེགས་པར་གྲུབ་རེད། ཨ་ནི་ད་དེ་རིང་འདྲ་པོ་ཅིག་ན་ད་གནས་སྟངས་ད་ཡང་ཏོག་ཙམ་ད་མི་མང་པོ་ཅིག་ད་ད་ཡང་སོ་སོ་རང་ཡུལ་ལ་ཕར་ལོག་འགྲོ་གི་ཡོད་ས་རེད་ཡང་ཁག་ཅིག་ད་ད་ད་གནས་མཆོག་རྡོ་རྗེ་གདན་གནས་ས་རྩ་ཆེན་པོ་ཡིན་དུས་ད་གནས་མཆོག་རྡོ་རྗེ་གདན་གྱི་གཡས་གཡོན་དེ་བར་ལ་ད་ད་ད་གནས་སྐོར་ས་ས་ས་ཁུལ་མང་པོ་ཅིག་ཡོད་ས་རེད་ད་དེ་བར་ལ་ཨ་ནི་ཅིག་ཁོ་རང་ཚོ་གནས་སྐོར། གནས་སྐོར་དང་གནས་སྐོར་ལ་ཕེབས་ཨ་དེ་ནས་མར་ག་ལེ་ག་ལེ། ད་ཧ་ལམ་ད་ཉི་མ་ད་འདི་བདུན་ཕྲག་གཅིག་རྗེས་ལ་ད་ཨ་ནི་མི་ཏོག་ཙམ་ཨ་ནི་ཉུང་དུ་འགྲོ་ཡས་གི་གནས་སྟངས་འདྲ་བོ་ཅིག་ཆགས་ས་རེད་ནའོ། ལགས་སོ་ལགས་སོ། ད་ཁྱེད་ཀྱིས་ཉིན་འདི་དག་གི་རིང་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་གཙོ་བོ་མཛད་པའི་གི་ཐོག་ནས་ད་ཅི་གནས་ཚུལ་བཏང་བསྡད་ཡོད་རེད་ཨ་ནི་ང་ཚོའི་ཉན་མཁན་ཚོ་ལ་དུས་རྒྱུན་དུ་ཅི་ཕི་གེ་གི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་འབྲེལ་བའི་ཐོག་ལ་ད་ཅི་མེ་ལོང་ནང་བསྟན་པ་ནང་བཞིན་ཅི་གི་ཁྱེད་གི་ཚང་མ་ལ་ཅི་གི་ཚང་མ་གི་སྙན་ལམ་དུ་དེ་འདྲ་ཅི་བརྙན་འཕྲིན་རེད་ཨ་ནི་ང་ཚོའི་གི་རླུང་འཕྲིན་རེད་དེ་འདྲ་བརྒྱུད་ནས་གཏོང་ཐུབ་པ་བཟོས་ཡོད་རེད་ད་ལྟ་ད་ཅིག་དེ་རིང་རང་གནས་ཚུལ་འདི་ནང་ལོགས་ལ་རྒྱ་གར་རང་གི་ས་གནས་ཀྱི་ཡུལ་མི་དེ་ཚོ་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ཅི་ས་གནས་ཡུལ་དེ་ལ་ཅི་ལོ་ལྟར་རེ་བཞིན་ཕེབས་རོགས་གསུང་ཡ་དང་ཨ་ནི་ད་ལྟ་ཅི་གསུང་ཆོས་གནང་རོགས་བྱེད་ཡ་གི་དེ་འདྲའི་གི་ཡང་ཅི་རེ་འདུན་ཞུས་ཡོད་པའི་གི་གནས་ཚུལ་འདུག་དེ་ཅི་ས་གནས་རང་གི་ག་འདྲ་འདྲ་པོ་ཅི་ཞུས་གནང་བ་རེད་ཁོ་རང་ཚོ་གི་ཚོགས་པ་འདྲ་པོ་ཅི་ཡོད་ན། ནི་ཅི་ཡིན་ཡང་ཅི་ཡིན་ང་གཉིས་ཐོག་ནས་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྐྱབས་འཇུག་དེ་འདྲ་འདྲ་བོ་ཅིག་ཞུས་པ་འདྲ་བོ་ཅིག་ཡིན་ན་ད་འདི་གི་ས་གནས་ཡུལ་མི་དེ་ཚོ་ལ་ཅི་དེ་ག་ཚད་ཅིག་ཅིག་གི་ཅི་ཁྱད་པར་འགྲོ་གི་ཡོད་མིན་དང་ཁོང་ཚོ་གི་ད་ཅི་ཁོ་རང་ཚོ་རང་གི་ཁེ་ཕན་གི་གནས་སྟངས་ག་འདྲ་འདྲ་བོ་ཅིག་ཡིན་མིན་ཅི་ཏོག་ཙམ་ཅིག་བསྟན་ཐུབ་ཀྱི་ཡོད་རེད་པས་ལགས། ལགས་རེད་རྡོ་རྗེ་གདན་ལ་ད་ཅི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ས་གནས་ག་པར་ཕེབས་པ་ཡིན་ན་དེ་ལ་ད་ཅིག་གི་ཆོས་ཕྱོགས་ཙམ་མ་རེད་ད་མིའི་གི་ད་ཁུལ་དེ་ནང་གནས་སྡོད་བྱེད་མཁན་གི་ས་གནས་ཡུལ་མི་ཚོའི་ཚོའི་གི་ད་འཚོ་བ་ལ་ཡང་ཁེ་ཕན་ཤུགས་ཆེན་པོ་ཅིག་ཐེབས་ཀྱི་ཡོད་རེད།

ད་ལྟ་ད་རིག་ཤ་ལགས་རེད་ག་ལ་རེད་ད་ད་ལྟ་མོ་ཊ་མོ་ཊ་ཆུང་ཆུང་དེ་འདྲ་བཏང་ནས་ད་འགྲུལ་པ་ཡར་མར་བསྐྱལ་ནས་སོ་སོའི་ཉིན་རེའི་འཚོ་བ་སྐྱེལ་མཁན་རེད་རེད། འོ་ཁོ་རང་ཚོ་རང་ཉིད་ཀྱིས་ད་དེ་རིང་བཅར་འདྲི་ཞུ་ཡས་ཀྱི་གོ་སྐབས་ཅིག་བྱུང་སོང། ད་ད་ཡིན་ནས་ད་ཁོ་རང་ཚོས་ཚང་མས་ཀྱིས་ད་ཅིག་གིས་ཁ་གཅིག་ལྕོག་ཐོག་ནས་གསུང་གི་འདུག་ད་ད་འདས་པའི་ལོ་གསུམ་ནང་ལོགས་ལ།

གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་འཁོད་པའི་གི་ཐུགས་རྗེའི་བྱིན་རླབས་དང་བཀའ་དྲིན་ལ་བརྟེན་ནས། ཨ་ནི་དེའི་ནང་ལོགས་ལ་ད་ཅིག་གནས་མཆོག་རྡོ་རྗེ་གདན་ཙམ་མ་རེད། ག་ཡ་རྫོང་ཁོངས་རང་གི་ད་ཅིག་གི་ནང་ལ་གནས་སྡོད་བྱེད་མཁན་གྱི་ཚོང་པ་ཆེ་རེད་ད་མ་དམའ་ས་ནས་ཆུང་བ་ཐ་ན་ད་ཅིག་གི་ལམ་ཁ་ཟུར་ལ་ཅེ་ཅིག་གི་སྤྲང་པོ་ཅིག་གི་སློང་རྒྱག་མཁན་དེ་ཚོ་ལས།

བྱས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེ། སྐུ་ཁམས་དེ་གསལ་དྭངས་ཡོང་ཡས་ཀྱི་ཁོ་རང་ཚོས་ཚང་མས་ཀྱི་སྨོན་འདུན་ཞུ་གི་ཡིན་ཟེར་ཨ་ནི་མ་འོངས་པར་སླར་ཡང་ད་ཅིག་གི་གནས་མཆོག་རྡོ་རྗེ་གདན་ལ་ཨ་ནི་ཞབས་སོར་འཁོད་ཐུབ་ཡས་ཀྱི་ཁོ་རང་ཚོས་སོ་སོ་སྒེར་ངོས་ནས་ད་ཅིག་སྨོན་འདུན་འདྲ་བོ་དེ་འདྲ་ཞུ་གི་འདུག་ལགས། ལགས་སོ་ལགས་སོ། ད་ལྟའི་ནམ་རྒྱུན་ཡིན་པས་ན་ད་ང་ཚོ་མང་ཆེ་བ་གྱིས་རྡོ་རྗེ་གདན་ལ་བྲིས་འགྲོ་མྱོང་མཁན་དེ་འདྲ་རེད་དུ་ཤོད་རེད་སྔོན་མ་ཡིན་ན་སྤྱིར་མགྲོན་ཁང་འདི་ཚོ་ན་མི་མང་དྲགས་ནས་ཨ་ནི་ཟུར་དུ་ན་གི་ད་ས་གནས་ཡུལ་མི་སྐྱོ་པོ་དེ་ཚོ་གིས་ད་ཁང་པ་དེ་ཚོ་ཚང་མ་ཁོ་རང་ཚོ་གི་མ་སྟོང་པ་བཟོས་ནས་ཁོ་རང་ཚོ་ཕྱི་ལོགས་བསྡད་ཨ་ནི་མགྲོན་པོ་དེ་ཚོ་ནང་ལོགས་ལ་བསྡད་བྱས་ནས་ད་ཉིན་གསུམ་ཙམ་ཅིག་གི་ནང་ལ་ཁང་པ་དེ་གང་ཙམ་གཡར་ནས་ཁོ་རང་ཚོ་ལ་ཡོང་སྒོ་དཔེ་དེ་ཡང་ཆེན་པོ་དེ་འདྲ་བཟོ་ཐུབ་ཡག་གི་གནས་སྟངས་དེ་འདྲ་ཅིག་ཡོང་གི་འདུག་པ་ལགས

དཔེ་ཅིག་རིན་གོང་དེ་དཔེ་གོང་ཆེན་པོ་ལབ་ཀྱི་འདུག་ད་ཡིན་ནའི་ད་ཆོས་ཞུ་བ་མང་པོ་ཅིག་ཕེབས་ཀྱི་ཡོད་དུས་ད་ཚང་མ་ལ་ད་ཅིག་གི་མགྲོན་ཁང་ནང་ལོགས་ཤོང་ཡ་གི་གནས་སྟངས་དེ་འདྲ་མ་རེད་ཤག་དེ་ཡིན་དུས་ད་ཡིན་ནའི་ད་ད་ལྟ་རྡོ་རྗེ་འདི་ལ་གསུངས་པ་ནང་བཞིན་རེད་ད་དེའི་གཡས་གཡོན་དུ་བ་ལ་ཡ་མི་ཚང་དེ་འདྲའི་ད་ཅིག་གི་མགྲོན་ཁང་མེད་ཀྱང་ད་སོ་སོ་ནང་གི་སྒེར་གྱི་ཁང་པ་དེ་འདྲའི་ལ་ཡ་ཅིག།

ཁང་པ་ན་བཞུགས་པའི་གནས་སྐབས་ལ་དེ་ནས་ཁོ་རང་ཚོ་ད་ཕྱི་ལོགས་སྡོད་པ་རྩྭ་ཁང་འདྲ་བོ་དེ་འདྲ་དང་ཡང་ཁོ་རང་ཚོ་ཕྱི་ལོགས་སྡོད་པ་ལ་སྦྲ་གུར་འདྲ་བོ་ཁོ་རང་ཚོ་ཕྱི་ལོགས་ལ་ཉལ་ཨ་ནི་ཁོ་རང་ཚོ་སོ་སོའི་ནང་གི་ནང་ལོགས་ལ་ད་ང་ཚོ་འགྲུལ་པ་དེ་ཚོ་བཞག་སྟེ་འདི་ཡི་གིས་ད་ཁོ་རང་ཚོའི་ལ་ཡང་ཅིག་གི་འཚོ་བ་ལ་ད་དངུལ་ཡོང་འབབ་ར་ལ་དེ་འདྲའི་གི་ཕན་ཐོགས་ཤུགས་ཆེན་པོ་ཅིག་ཡོང་གི་ཡོད་ས་རེད་ལགས། ལགས་སོ་ལགས་སོ། ད་ལྟ་ཅིག་གནས་ཚུལ་རྡོ་རྗེ་གདན་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གཙོས་པའི་གིས་ད་བོད་ཀྱི་རྒྱ་གར་ལ་བཞུགས་བསྡད་པའི་གི་ཆོས་ཕྱོགས་ཀྱི་དབུ་ཁྲིད་དེ་ཚོ་མ་ཟད་དབུས་བོད་མིའི་སྒྲིག་འཛུགས་ཀྱི་ད་ཀྱི་མཛད་གཙོ་རྣམ་པ་ཡང་བོད་ཁྱི་ལ་ཕེབས་བསྡད་པའི་གི་གནས་སྟངས་དེ་འདྲ་ཅིག་འདུག་ད་ལྟ་ཅིག་གསུང་ཆོས་མཇུག་སྒྲིལ་འགྲོ་དུས་ཨ་ནི་ད་ལྟ་ཅིག་ཁྱེད་ཀྱིས་ད་ལྟ་ང་ཚོ་ལ་གནས་ཚུལ་བཏང་ཡོད་རེད་ད་ལྟ་གསུང་ཆོས་གོ་སྒྲིག་ཚོགས་ཆུང་གི་ཨ་ནི་ཁོ་རང་ཚོ་གི་གསུང་ཆོས་ཀྱི་ཡང་ཅིག་རྩིས་ཁྲ་ཁག་མང་ཚོགས་ལ་མར་སྙན་སྒྲོན་ཞུས་འདུག་ཨ་ནི་ཕར་ཚུར་ཞལ་འདེབས་ཡོང་བ་དང་ཕར་འགྲོ་སོང་འགྲོ་བ་དེ་ཚོ་ཚང་མ་ཏག་ཏག་ཁ་མཐུན་པ་འདྲ་བོ་ཅིག་དེ་འདྲ་འདྲ་བོ་ཅིག་བྱུང་རེད་པས་ག་འདྲ་རེད་འབུམ་ལྔ་བརྒྱ་བཞི་བཅུ་ཞེ་གཅིག་ཙམ་ཅིག་ཚུར་ཞལ་འདེབས་བྱུང་བ་ག་འདྲ་འདྲ་བོ་ཅིག་རེད་འདུག་ཨ་ནི་འགྲོ་གྲོན་ཡོང་བ་ཕར་དེ་ག་ཚོད་ཅིག་འགྲོ་ཡོད་པའི་གནས་སྟངས་རེད་པས། ལགས་འོ་ད་ལྟ་ཆོས་འདི་ལ་དང་འདི་གསུངས་པ་ནང་བཞིན་རེད། ད་ད་ནི་གསུང་ཆོས་གྲུབ་པའི་གི་རྗེས་ལ་ད་གསུང་ཆོས་གོ་སྒྲིག་ཚོགས་ཆུང་གི་ངོས་ནས་ད་གསུང་ཆོས་སྐབས་ཀྱི་མང་ཚོགས་ནས་ད་དངུལ་ཞལ་འདེབས་བྱུང་བ་ད་བྱུང་བ་ཁག་རྩིས་སྤྲོད་ཚུར་ལེན་དུ་ཆ་ཚང་མ་གཅིག་གི་སྒྲོག་སྦྱང་གནང་སོང། སྐྱབས་མགོན་རིན་པོ་ཆེ་དབུ་བཞུགས་ཐོག་ལ་མང་ཚོགས་ལ་མར་སྒྲོག་སྦྱང་གནང་སོང། སྐབས་དེ་དུས་ད་ཅིག་ད་ལྟ་དངུལ་ཚུར་བྱུང་དང་ཕར་སོང་འགྲོ་རྒྱུ་འདི་ཨ་ནི་གཅིག་གི་ཁ་གྲངས་འདི་ཏག་ཏག་འདྲ་བོ་ཅིག་གཅིག་པ་གཅིག་རྐྱང་འདྲ་བོ་ཅིག་བསླེབས་བསྡད་ཤག་ད་དེ་ལ་ལྷག་འཕྲོ་དེ་འདྲའི་རྒྱུན་ནས་མི་འདུག་དེ་འདྲའི་ད་ལྟ་རྩིས་ཁྲ་འདི་གསལ་པོ་གསལ་རྐྱང་ད་མ། མང་ཚོགས་ལ་དེ་ད་ལྟ་བརྙན་འཕྲིན་ལབ་རེད་ད་ཏི་བི་ཆེན་པོ་ཞིག་ད་ལྟ་གསུང་ཆོས་སྐབས་ལ་མར་བཙུགས་ཡོད་རེད་འོ་འདི་སྒང་ལ་ད་ཅིག་གིས་རྩིས་ཁྲ་ཁོ་རང་ཆ་ཚང་མ་གསལ་བོ་གསལ་རྐྱང་ཁོང་རྣམ་ཚོས་གིས་འདི་མར་མང་ཚོགས་ལ་སྟོན་སྟོན་སོང་ཨ་ནི་ཡ་མ་ནི་སྒང་ནས་མར་ད་ད་ད་ཁོང་རྣམ་ཚོས་གིས་སྒྲོག་སྦྱང་ཡེ་དེ་འདྲས་གནང་སོང་ད་འདི་ཚོ་བྱུང་འགྱོགས་ད་ཕ།

ཅེས་དེ་རིང་རང་ཅིག་དབུས་བོད་མི་སྒར་སོགས་ཀྱི་ཅིག་དབུས་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཚོགས་ཞབས་ཞུ་གཞོན་ནུའི་མཐུན་ཚོགས་ཀྱི་ད་ངོ་དེབ་དང་དེ་འདྲའི་ཐོག་ཏུ་བཏང་ཡོང་དུས་ཅིག་སོག་ཡུལ་ནས་ཡོང་མཁན་གྱི་མི་གཅིག་འདས་གྲོངས་སུ་ཕྱིན་པ་དེ་ཡང་ཅིག་དུར་ཁྲོད་ལ་ཁོ་རང་ཚོ་གི་ཞུགས་འབུལ་གི་རོགས་པ་བྱས་པའི་གི་གནས་ཚུལ་དེ་འདྲའི་ལ་སོགས་པ་འདུག་ད་མི་ཁྲི་དྲུག་ལྷག་ཙམ་ཅིག་ས་ཆ་དེ་འདྲའི་ཅིག་ལ་འདུས་ཡོང་དུས

ད་དེ་འདྲས་ཡང་ད་ལྟ་འབྲས་ནད་ཚོགས་པའི་གི་དེ་འདྲས་ཁོང་རྣམ་ཚོས་གི་སྤྱི་ཚོགས་ཞབས་ཞུ་ད་ད་སྤྲང་པོ། མི་སྐྱོ་བོ་དེ་ཚོ་ལ་ཞལ་ལག་ཕུལ་དེ་འདྲས་གི་ད་སྤྱི་ཚོགས་ཞབས་ཞུ་འདུག་དེ་མ་ཡིན་པའི་ད་ད་ལྟ་གནས་མཆོག་རྡོ་རྗེ་གདན་ལ་མི་ཚོགས་མང་པོ་ཅིག་འཛོམས་ཡོད་དུས་ད་དེ་བ་ལ་ཡང་འཕྲོད་བསྟེན་ཐོག་ནས་ཡང་ཅིག་གི་ཞབས་ཞབས་ཞུ་ཞུ་མཁན། དེ་འདྲ་དབུས་བོད་མི་སྒྲིག་འཛུགས་གི་འཕྲོད་བསྟེན་ལས་ཁུངས་ནས་དེ་འདྲས་འདུག་རིན་མེད་སྨན་སྦྱིན་དེ་འདྲས་དང།

འཕྲོད་བསྟེན་གྱི་ལམ་ནས་ཨ་ནི་ཅིག་ཡང་རྒྱལ་བའི་གི་ལས་ས་ཡ་འདྲ་བོ་དེ་འདྲ་འོ་དེ་འདྲའི་མང་བོ་འདུག་ད་ད་ད་སྨན་པ་སྒེར་དེ་འདྲའི་སོ་སོའི་སྒེར་ངོས་ནས་ཡང་ཅིག་གི་ནད་པ་བརྟག་དཔྱད་བྱེད་ཡ་རེད་ཨ་ནི་སོ་སོའི་གི་སྨན་སྦྱིན་འོ་དེ་འདྲའི་ལས་གཞི་སྤེལ་མཁན་དེ་འདྲའི་མང་བོ་མཐོང་ཡ་འདུག་ཨ་དེ་དང་མཉམ་དུ་ད་ད་ད་དེ་བ་ཅིག་ཡང་བསྔོ་རྟེན་དང་ད་དེ་ད་ད་སྐྱབས་རྟེན་དང་དེ་འདྲའི་ཕུལ་ས་ད་ཨ་ནི་ཅིག་ཡང་དེ་འདྲའི་ད་ས་ཁུལ་ཁག་མང་བོ་ཅིག་ནས

བཀག་རྒྱ་དམ་བསྒྲགས་ཀྱི་འོག་ལ་ཟེར་ན་རེད་དེ་འདྲའི་གི་ད་ཕྱི་ལོ་གསུམ་གྱི་རྗེས་ལ་ཕེབས་བ་ཐོག་མ་དང་པོ་རེད་དེ་འདུག་ནུབ་ཕྱོགས་ཡུལ་གྲུ་ཁག་ནས་ཅིག་བོད་མི་ཕེབས་མཁན་མང་པོ་ཅིག་ཡོད་པ་དང་ཨ་ནི་ཡང་ཅིག་རྒྱ་གར་རྒྱལ་ས་ལྡི་ལི་ལ་མགྲོན་ཁང་རག་ཁག་པོ་གི་དེ་འདྲའི་གི་ཅིག་མི་སྡེབ་ཅིག་ལ་ཡར་འགྲོ་མར་འགྲོ་བྱེད་ཡོང་དུས་དེ་འདྲའི་གི་དཀའ་ངལ་འཕྲད་ཀྱི་ཡོད་ས་རེད་ད་ལན་གྱི་ཆོས་ཞུ་བ་དེ་ནང་ལོགས་ལ་རྒྱ་ནག་སྐམ་ས་ཆེན་པོ་ནས་རྒྱ་རིགས་དང་ཨ་ནི་བོད་ནང་ནས་བོད་པ་གང་འདྲ་ཡོད་མེད་དེ་འདྲའི་སྐོར་ལ་གནས་ཚུལ་ཧ་གོ་ཐུབ་པ་གང་འདུག་བས།

ལ་སོ་ལ་སོ། ད་ད་ལྟ་གོང་དུ་བཅར་འདྲི་ཞུས་པ་ནང་བཞིན་ད་ལྟ་ད་རྒྱ་ནག་སྐམ་ས་ཆེན་མོ་ནས་ད་ལན་ག་ཚོད་ཕེབས་ཡོད་རེད་ལབ་ཡ་དེ་ད་ད་ང་ཚོས་ཀྱི་བདེ་སྲུང་ལས་ཁུངས་ལ་འབྲེལ་བ་ཞུས་ཡོད་དེ་ཁོང་རྣམ་ཚོས་ཀྱི་ཁ་གསལ་པོ་གསུང་གི་མི་འདུག་ཕལ་ཆེར་ད་ཡིན་ནའི་ད་ད་ཕྱི་ལོགས་ད་ད་གསུང་ཆོས་ར་བའི་ནང་ལོགས་ལ་སྔོན་མ་ཡིན་ན་རྒྱ་ནག་ནས་ཕེབས་མཁན་དད་ལྡན་ཆོས་ཞུ་བ་ཚོའི་ཆེད་དུ་དམིགས་བསལ་ཡང་ཁོང་རྣམ་ཚོ་ལ་བཞུགས་ས་ཡོད་རེད་ད་ད་བོད་ནས་ཕེབས་ངེས། དད་ལྡན་ཆོས་ཞུ་བ་ཚོའི་ཆེད་དུ་ཡང་དམིགས་བསལ་ཡང་ཁོ་རང་ཚོ་ལ་ར་བ་གཅིག་གི་ལོགས་ཀ་ཡོད་རེད་བོད་ཕེབས་མཁན་ཡིན་ནའི་ད་ལན་ང་ཚོས་ད་ར་བ་དང་ལོགས་ཀ་བཞག་འདུག་སྟེ་དེའི་ནང་ལོགས་ལ་ཚེ་གཅིག་གི་ང་རང་ཚོ་བོད་ནས་ཕེབས་མཁན་དད་ལྡན་ཆོས་ཞུ་བ་ཁྱོན་ནས་མཇལ་ཡ་མི་འདུག་འདི་ལབ་དུས་ད་ད་ལྟའི་ཆར་ལ་བོད་ནང་ལོགས་རེད་རྒྱ་ནག་ནང་ལོགས་ལ་ཨ་ནི་རྒྱ་ནག་གཞུང་གི་གཅིག་གི་དམ་དྲག་གི་གནས་སྟངས་འདི། ད་ལྟ་ཡིན་ནའི་ད་ཅིག་ཛ་དྲག་པོ་ཡོད་པའི་གི་རྣམ་པ་དེ་གསལ་པོ་གཅིག་གིས་མཐོང་ཐུབ་ཀྱི་འདུག་གཙོ་བོ་དེ་ད་དཔེ་བྱས་གཅིག་ད་ད་དེ་དང་མཉམ་དུ་ད་ད་ད་རྒྱ་ནག་ད་བོད་ནང་ལོགས་ལ་གཅིག་ད་ཏོག་དབྱིབས་ནད་ཡམས་གི་གནས་སྟངས་རེད་དཀའ་ངལ་དེ་ད་ད་ཛ་དྲག་པའི་གི་སྐབས་ཡིན་དུས་གཅིག་ད་དེའི་ཆེད་ནི་དཔེ་བྱས་ད་ད་ད་ཁོ་རང་ཚོ་གནས་མཆོག་རྡོ་རྗེ་གདན་ལ་ཕེབས་མ་ཐུབ་ཡས་གི། ཅིག་གི་རྒྱུ་རྐྱེན་འདྲ་བོ་གཙོ་བོ་གཅིག་འདི་རེད་བསམ་གྱི་འདུག་ལགས་འམ། རེད་རེད་རེད། ད་ད་ལྟ་ཡིན་ན་རྒྱ་གར་གཞུང་གི་ངོས་ནས་ཀྱི་ཡང་ཅིག་རྒྱ་ནག་ནས་ཡོང་མཁན་དེ་ཚོ་ལ་ཏོག་དབྱིབས་ནད་ཡམས་གི་ནད་འབུ་འདུག་མི་འདུག་ཟེར་ཡ་གི་བརྟག་དཔྱད་བྱེད་དགོས་ཡ་གི་དེ་འདྲའི་གི་ཆ་རྐྱེན་འདྲ་བོ་ཅིག་བཟོས་ད་ད་དུང་དཀའ་ངལ་ཆེར་འགྲོ་རྒྱུ་རེད་ད་ཡིན་ནའི་དུ་གསུང་ཆོས་དེ་གནང་བའི་སྐོར་སོགས་དེའི་སྔོན་ལ་ཡང་ཅིག་ཐག་གཅོད་འདྲ་ཐག་གཅོད་འདྲ་བོ་གལ་བྱུང་མ་སོང་སྟེ་སྤྱི་བཏང་ཡང་ད་ད་ཏོག་དབྱིབས་ནད་ཡམས་གི་རྦ་རླབས་དེ་ཤུགས་ཆེན་པོ་ཅིག་རྒྱ་ནག་ནང་ལོགས་ལ་འཕྱུར་བསྡད་དུས་ཅིག་གང་ཅིའི་ཐོག་ནས་འགྲུལ་བསྐྱོད་དང་གང་ཅིའི་ཐོག་ནས་ད་ཁོ་རང་ཚོ་གི་དོགས་ཟོན་དང་དཀའ་ངལ་གི་གནས་སྟངས་དེ་འདྲའི་འོག་ལ་ཅིག་ཆགས་སྡོད་ཀྱི་ཡོད་རེད་ལགས་སོ། ད་ད་རེས་དཔེ་བྱས་ཅིག་བོད་ནང་ལོགས་ལ་ཅིག་ཆོས་ཞུ་བ་ཞུ་མཁན་ཅིག་རྒྱུན་གཏན་ཡིན་པ་ན་དཔེ་ཕོན་ཆེན་པོ་ཅིག་ཡོད་རེད། ཅིག་འདི་ཚོ་གི་ཐོག་ལ་ཡང་ཅིག་བོད་ནང་གི་གནས་ཚུལ་རག་ཡ་ཟེར་ན་རེད་ཨ་ནི་ཁོ་རང་ཚོ་ཡང་ཕར་འགྲོ་མཁན་འདི་ཚོ་ལ་ཡང་མི་སེར་གི་དཀའ་ངལ་ཤུགས་ཆེན་པོ་ཞིག་ཅིག་འཕྲད་སྡོད་ཀྱི་ཡོད་རེད་ངོ་མ་དེ་འདྲའི་ང་ཚོའི་ལོ་རྒྱུས་ཡོད་རེད།

མི་མང་ཆེ་བ་གཅིག་གིས་ད་ད་ད་གསུང་ཆོས་རྭ་བ་འདི་ནང་ལོགས་ལ་ཅིག་ཐད་གཏོང། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཞལ་མཇལ་ཅིག་དངོས་སུ་དེ་འདྲ་ཅིག་གནང་གི་ཡོད་རེད་དེ། ཅིག་ཡང་གཡས་གཡོན་ལ་མཐུན་རྐྱེན་དེ་འདྲའི་བཟོས་པ་འདྲ་པོ་དང་མི་འཚང་ཀ་འདུག་པས་ཅིག་དུས་འཁོར་དབང་ཆེན་ད་ད་གསུང་ཆོས་གནང་ས་གི་ཆོས་རྭ་དེ་སྔོན་མ་དང་མ་འདྲ་བ་ཅིག་ཡར་རྒྱས་འདྲ་པོ་ཅིག་བཏང་ཡོད་རེད་ག་འདྲ་འདྲ་པོ་ཅིག་རེད་ཡང་སྔོན་མ་ནང་བཞིན་ཅིག་ཡང་གུར་འདྲ་པོ་རང་ཕུབ་སྟེ་གི

ཡི་གཟིགས་དང་དེ་ལྟར་མི་རེ་གཅིག་གིས་དཔེ་ཡག་པོ། དེ་འདྲའི་གི་མཐུན་རྐྱེན་ཡག་པོ་སྦྱར་ཤག་ཨ། དེ་དང་མཉམ་དུ་ད་ད་ལྟ། ད་གལ་ཆེ་ཤོས་གཅིག་ད་ད་ལྟ་རྒྱལ་ཁབ་ཁག་མང་པོ་ཅིག་ནས་ད་ཅིག་གི་དད་ལྡན་ཆོས་ཞུ་བ་ཕེབས་ཡོད་དུས་ད་ཁོ་རང་ཚོ་ལ་ཡང་ཅིག། སྐུ་མདུན་གྱིས་མར་གསུང་ཆོས་གནང་བའི་སྐབས་ལ་ཡང་ཅིག་གོ་བརྡ་འཕྲོད་ཡ་ཆེད་དུ། ད་ལྟ་གསུང་སྒྱུར་གྱི་གྲ་སྒྲིག་ཧང་སང་ཡག་པོ་གནང་ཤག་ད་ཅིག་སྐད་རིགས་ཁག་མི་འདྲ་བ། ཧ་ལམ་བཅུ་དྲུག་ཙམ་ནང་ལོགས་ལ་ད་ཅིག། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མར་གསུང་ཆོས་བཀའ་དྲིན་སྩལ་བའི་སྐབས་ལ་ཨ་ནི་ཅིག་ད་ལྟ་གསུང་སྒྱུར་ད་ལྟ་ལམ་སེང་ལམ་སེང་ད་ཅིག་གསུང་སྒྱུར་གནང་ནས་ཨ་ནི་དད་ལྡན་ཆོས་ཞུ་བ་ལ་ཅིག་དཀའ་ངལ་མ་འཕྲད་ཡས་ཀྱི་གོ་བརྡ་མ་འཕྲོད་ཡས་ཀྱི་གོ་བརྡ་འཕྲོད་ཡས་ཀྱི་ད་དེ་འདྲའི་ཀྱི་ཨ་ནི་ཅིག་མཐུན་རྐྱེན་ཡག་པོ་བསྐྲུན་ཤག་ལགས་འོ་ད་གཙོ་བོ་དེ་འདྲའི་འདྲ་བོ་ཅིག་རེད་ཤག་ལགས། ལགས་སོ་ལགས་སོ། ད་དངོས་སུ་ཕ་གི་ལ་གཅིག་དད་ལྡན་ཆོས་ཞུ་བ་བཅར་མཁན་དེ་ག་ཚོད་ཅིག་ཡོད་རེད་ད་ཡིན་ན་ཡང་ད་ལི་ཁྱེད་ཀྱིས་གསུངས་པ་ནང་བཞིན་ཅིག་རེད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་དེ་ཐད་གཏོང་གནང་ཡོང་དུས་འཛམ་བུ་གླིང་ག་ས་ག་ནས་ཡང་ཅིག་ཆོས་ཞུ་བ་ཞུས་ནས་ད་ཅིག་མི་ས་ཡ་མང་པོ་དེ་འདྲི་ཡོད་སྲིད་པའི་གི་གནས་སྟངས་དེ་འདྲི་ཅིག་རེད་བསྡད་འདུག་གང་ཡིན་ཟེར་ན་ངོ་དེབ་དེ་ཚོ་ལ་ཅིག་བཏང་ཡོང་དུས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་དེ་ཚོ་ཕར་ཚུར་ངོ་དེབ་ལ་ཡང་ཅིག་བརྒྱུད་སྤེལ་དེ་ཚོ་ཤུགས་ཆེན་པོ་ཞེ་པོ་ཅིག་བྱས་བསྡད་ཀྱི་འདུག་དཔེར་ན་ཡང་ཅིག་གཞིས་ཆགས་ཁག་དེ་ཚོ་ལ་ཡང་འགྲོ་མ་ཐུབ་མཁན་དེ་ཚོ་རིགས་ལ་དམིགས་བསལ་ས་གནས་ལ་ཡང་ཅིག་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཐོས་ཐུབ་ཡ་དང་མཇལ་ཐུབ་ཡ་གི་དེ་འདྲིའི་གི་ཡང་ཅིག་མཐུན་རྐྱེན་ཁོ་རང་ཚོ་གི་བརྒྱུད་ལམ་ཐོག་ལ་མཐུན་རྐྱེན་དེ་འདྲི་སྦྱོར་བ་དེ་འདྲི་ལ་སོགས་པ་བྱུང་འདུག་ད་ལི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཅིག་གསུང་ཆོས་ཀྱི་ཐོག་ལ་སྐུའི་གསུང་བཤད་ཀྱི་ཐོག་ལ

ལགས་རེད་ད་སྤྱིར་བཏང་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ལྟ་གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་བཀའ་དྲིན་གྱིས་བསྐྱངས་པ་ནས་ད། ད་ལྟ་མངའ་སྡེ་གཞུང་ཕྱོགས་ནས་སྐུ་སྲུང་ཕྱོགས་ཀྱི་གྲ་སྒྲིག་དེ་ཚོ་ཧང་སངས་ཡག་པོ་གནང་གི་ཡོད་རེད། ཅིག་ཉེན་རྟོག་པ་ཡིན་ནའི་ཙམ་ཅིག།

ཕྱོགས་མཐའ་ཁག་ལ་ཕྱོགས་ཕལ་ཆེར་ཕྱོགས་བཞི་ཀ་ལ་དེ་འདྲའི་གསུང་ཆོས་ར་བའི་ཕྱོགས་བཞི་ཀ་ཨ་ནི་གཅིག་གི་གཅིག་ད་ལྟ་མགྲོན་ཁང་ཡོད་སའི་གི་ས་ཁུལ་གཞུང་ལམ་གཡས་ཆ་ཚང་ལོགས་ལ་དེ་འདྲའི་གི་ད་ཅིག་གི་མཐུན་རྐྱེན་སྦྱར་ཤག་དེ་དང་མཉམ་དུ་ད་གཙོ་བོ་ད་ད་ལྟ་གསུང་ཆོས་ར་བའི་ནང་ལ་དད་ལྡན་ཆོས་ཞུ་བ་ཕེབས་པའི་སྐབས་ལ།

ནང་ལོགས་ལ་ཁྱོན་ནས་འདི་འདྲའི་ཅིག་གི་དོགས་གཞི་དང་འབྲེལ་བའི་གི་ཅ་ལག་རིགས་དེ་འདྲའི་ཅིག་ཁྱོན་ནས་བཏང་གི་མི་འདུག་དཔེ་དམ་པོ་འདུག་ལགས་འོང། ཨ་ནི་ཅིག་ད་ལྟ་གསར་འགོད་པ་ལས་ཏི་སི་སྔོན་མ་ནང་བཞིན་ཅིག་གི་ཅིག་ད་ལྟ་གསུང་ཆོས་གནང་སའི་གི་འཁྲིས་དེ་བ་ལ་ཅིག་སྔོན་མ་ནང་སྔོན་མ་དེ་བ་ཡིན་ན་ཅིག་གི་ད་ལྟ་གསར་འགོད་པ་ད་མང་པོ་རྒྱལ་ཁབ་མང་པོ་ཅིག་ནས་ཡོང་གི་འདུག་ད་དེ་བ་ས་གནས་རང་གི་གསར་འགོད་པ་མང་པོ་འདུག།

ལགས་སོ་ལགས་སོ། སྤྱིར་བཏང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཕ་གི་གནས་མཆོག་རྡོ་རྗེ་གདན་བཞུགས་ས་དེ། བོད་དགོན་དགའ་ལྡན་འཕེལ་རྒྱས་གླིང་རྣམ་རྒྱལ་གྲྭ་ཚང་གི་ད་རྒྱལ་བའི་ཕོ་བྲང་ནས་ཚུར་ད་ལྟ་དུས་འཁོར་ཆོས་རྭ་ནང་ལོགས་ལ་ཆིབས་བསྒྱུར་དེ་འདྲི་ཅིག་གནང་དགོས་ཡོད་ས་རེད་ཨ་ནི་ཆིབས་བསྒྱུར་གནང་བའི་སྐབས་སུ་ཅིག་ཆིབས་བསྒྱུར་ག་རེ་ཟེར་དགོས་རེད་ཅིག Golf གི Cart དེ་འདྲི་ཅིག་ནང་ལོགས་ལ་བཞུགས་བྱས་ནས་ཨ་ནི་ཚུར་ཕེབས་གནང་གི་འདུག་པ་ལགས

ད་ལྟ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དགེ་ལུགས་ཆོས་བརྒྱུད་འཛིན་པ་ཡོངས་ནས་བརྟན་བཞུགས་འབུལ་ཡོད་རེད་ལགས། ལགས་སོ་ལགས་སོ། ད་ད་ལྟ་ཅིག་ཁྱེད་ཀྱིས་འདི་མཐའ་སྡོམ་ཅིག་གནང་རོགས་བྱས། པ་སངས་ཚེ་རིང་ལགས་སྤྱིར་བཏང་ང་ཚོས་འདི་ནས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཅིག་གསུང་ཆོས་ཀྱི་སྐབས་སུ་བྱས་ཀྱི་ཡང་ཅིག་གསར་འགྱུར་ཆ་ཚང་བཏང་ཐུབ་ཡ་གི་འདི་འདྲི་དཀའ་ལས་ཁག་པོ་ཆགས་ཀྱི་ཡོད་རེད་ཡིན་ནའི་གསུང་ཆོས་སྐབས་སུ་ཡང་ཅིག་གནད་འགག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ག་རེ་གནང་ཡོད་མིན་འགའ་ཤས་ཅིག་ང་ཚོས་འདི་ནས་ནས་དུམ་བུ་ཅིག་བཏང་གི་ཡིན། ཨ་ནི་དེ་དང་མཉམ་དུ་ཁྱེད་ཡི་གསར་འགོད་པ་ཅིག་འདྲ་བོ་ཅིག་ཡིན་པའི་གི་ཆ་ནས་ད་ལིས་ཁྱེད་ལ་ཡང་ཅིག་དམིགས་བསལ་གྱི་ལས་ཀའི་གི་ཐོག་ནས་ཉམས་མྱོང་རེད་ཨ་ནི་ཁྱོ་ཁྱེད་ཡང་ཅིག་གསར་འགོད་ཆེད་ལས་མི་སྣ་དེ་འདྲ་ཅིག་ཡིན་པའི་གི་ཐོག་ནས་ཤི་ཤོང་ནས་དེ་འདྲ་འདྲ་བོ་ཅིག་བཏང་ཡོད་དུས་ཁྱེད་སྒེར་ལ་ཡང་ཅིག་ཚོར་སྣང་རེད་སྤྲོ་སྣང་རེད་ག་ནི་འདྲ་བོ་ཅིག་བྱུང་སོང་འདི་ད་དུང་གདོང་ཅིག་རྒྱལ་རོགས་བྱེད།

གསར་འགྱུར་དེ་བླངས་ས་ཚུར་ཡང་ཕེབས་དགོས་ཀྱི་ཡོད་རེད་བཞུགས་ས་ག་པ་ཡིན་ན་ཕེབས་དེ་ནི་ནི་མ་བཟོས་བྱས་ནས་མི་ཚང་མ་གསུང་ཆོས་ཉན་བྱས་ནས་ཨ་ནི་ཕར་ཚུར་འགྲོ་ས་དེ་ཡང་ཁྱེད་ཀྱི་ལས་ཀ་དེ་གཞི་ནས་ཡང་འགོ་ཚུགས་པ་འདྲ་བོ་གཅིག་དང། ཡང་སྐབས་སྐབས་ལ་མི་ཚོགས་དེ་འདྲ་ཤུགས་ཆེན་པོ་ཡོད་དུས་ཡར་ཐར་ཐུབ་ཡའི་དཀའ་ངལ་དེ་ནས་མར་དོན་ཐུབ་ཡ་གི་དཀའ་ངལ་འདྲ་བོ་དང་གདོང་ལེན་བྱེད་དགོས་ཡ་ད་དཀའ་ངལ་དེ་འདྲའི་འོག་ཏན་ཏན་ཅི་ཡང་ཡོད་པ་འདྲ་བོ་གཅིག་རེད་བ་ལ། ལགས་རེད་ལགས་རེད་ད་དེ་ཡང་ཅིག་གསར་འགོད་པའི་གི་ལས་ཀ་འདི་ད་མི་གཅིག་མཚམས་མི་གཅིག་གིས་ཡང་མཚམས་མཚམས་ད་དེ་ལས་ཀ་ཆ་ཚང་ཅིག་བྱེད་དགོས་ཡོད་དུས། དཀའ་ངལ་དེ་འདྲའི་མང་པོ་ཅིག་འཕྲད་ཀྱི་འདུག་དཔེར་ན་ཆ་བཞག་ན་མཚམས་རེ་ད་གནས་མཆོག་རྡོ་རྗེ་གདན་འདྲ་བོ་ཡིན་ན་ཅིག་གི། ད་དེ་བར་ལ་ཡང་ཅིག་མཛད་འཆར། སྐྱབས་མགོན་རིན་པོ་ཆེ་ཡི་གི་མཛད་འཆར། མཚམས་མཚམས་ཉི་མ་གཅིག་ལ་ཐེངས་མ་གཉིས་འདྲ་བོ་དེ་འདྲའི་དཔེར་ན་ཆ་ཤས་ན།

ད་འདི་ཕེབས་ལམ་འདི་སྐུ་མདུན་གྱི་ཕེབས་ལམ་ཡིན་གཙོ་ཆེ་ཤོས་འདི་ཆགས་ཀྱི་ཡོད་རེད་དེ་འདི་ད་སྐུ་མདུན་ཕེབས་ལམ་ཡིན་ཆ་ཚང་ད་མི་མང་གིས་རྦད་དེ་ཁེངས་བསྡད་ཀྱི་རེད་དེ་དང་མཉམ་དུ་སྐུ་སྲུང་ཡང་མང་པོ་ཅིག་ཡོད་རེད་དེ་འདི་ད་གལ་སྲིད་ང་གལ་སྲིད་ཕར་བཅར་འདྲི་ཞུ་བ་བྱུང་བ་ཡིན་ན་ཚུར་ཐར་ཡ་གི་ད་ཅིག་ཁག་པོ་འགྲོ་གི་རེད་ཚང་མ་ཨ་ནི་འདི་ཡན་ཆད་ཡང་ཕ་གི་ལ་ཡི་རྗེས་མ་ཟིན་པའི་དེ་འདྲས་ཀྱི་གནས་སྟངས་འདྲ་བོ་ཅིག་ཆགས་ཀྱི་འདུག།

དུས་ཡུན་འདི་འདྲའི་གཅིག་གི་ནང་ལོགས་ལ་དཔེ་མི་སྲིད་ཀྱི་ཆེད་ལས་རང་གི་ཐོག་ནས་གསར་འགྱུར་མཁོ་འདོན་བྱས་པ་དང་ཆད་ལྷག་ཅིག་མེད་པར་མི་གཅིག་གིས་དཀའ་ལས་ཤུགས་ཆེན་པོ་བརྒྱབ་ནས་ད་ཅིག་རླབས་ཆེན་གྱི་དོན་དག་འགྲུབ་སོང་ཟེར་ན་ཅིག་མ་འགྲིག་ཡ་གི་དེ་འདྲའི་གཅིག་ཆགས་བསྡད་ཡོད་རེད་ད་ཅིག་ཡང་ཅིག་ན་ཚ་གང་ཡང་མ་བྱུང་བ། བདེ་བླག་དེ་འདྲའི་ཐོག་ནས་ཕྱག་ལས་གནང་ཐུབ་བ་དེ་ལ་དཔེ་མི་སྲིད་ཀྱི་ཡང་ཅིག་བཟང་པོ་ཞེ་པོ་ཅིག་རེད། ཅིག་པ་སངས་ཚེ་རིང་ལགས་དེ་རིང་ང་ཚོས་ཅིག་ཁྱེད་ཀྱི་རྒྱུན་ལྡན་གྱི་ཕྱག་ལས་ཀྱི་དེ་འདྲའི་གནང་ལོ་གནང་བ་མ་ཟད་ཨ་ནི་ང་ཚོའི་དམིགས་བསལ་ཡང་ཅིག་ཁ་ཡུ་དྲི་རག་གི་ལས་རིམ་འདིའི་ནང་ལོགས་ལ་ཞུགས་ནས་ཕ་གི་གི་གནས་ཚུལ་དང་འབྲེལ་ཡོད་ཐོག་ལ་བཀའ་མོལ་གནང་རོགས་ཞེས་པ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན་པ་སངས་ཚེ་རིང་ལགས།

ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྟོན་པའི་གི་སྐུ། ཅི། དམིགས་བསལ་ཡང་ཅི། དོན་འགྲེལ་གྱི་སྣང་བའི་ངོར་ཕེབས་པའི་གི་སྐོར་ལ་དེ་འདྲའི་ཅི་བཀའ་ལྷུག་ཅི་གནང་ཡོད་རེད་དེ་མི་མང་པོ་ཞེ་པོ་ཅིག་གིས་ད་ད་ལྟ་བརྒྱུད་ལམ་ཐོག་ལ་ཅི་ཡར་མར་བརྒྱུད་སྐུར་ཞུ་གི་འདུག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གཙོ་བོ་གསུང་ཆོས་དེ་དང་འབྲེལ་ཐོག་ལ་བཀའ་མོལ་ག་རེ་གནང་ཡོད་མེད་ཅི་འདི་ནི་མ་དུམ་བུ་ཅི་གཏང་གི་ཡིན། ཡིག་བརྒྱ་རྩ་བ་བཅོམ་ལྡན་འདས་ཀྱི།

འཛམ་གླིང་ཨ་ས་ཕྱོགས་གང་ས་ནས་ཕེབས་པའི་དད་ལྡན་ཆོས་ཞུ་བ་ཡོངས་ལ་བརྟན་བཞུགས་གོ་སྒྲིག་ཚོགས་ཆུང་ནས་ཕྱི་ལོ་ཨ་གནམ་ལོ་གསར་དུ་བཞད་པའི་དགའ་ཉིན་མོར་དགའ་དད་ཨ་སྤྲོ་གསུམ་གྱི་སྒོ་ནས་གུས་འདུད་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང། དེ་ཡང་གོང་ས་མཆོག་ས་གསུམ་ན་མཛད་དགེ་སྣང་བ་ལྷམ་མེར་གསལ་ཞིང་རང་ཅག་རྣམས་ཀྱི་མགོན་སྐྱབས་དང་དཔུང་གཉེན་གཅིག་པུར་འཚོ་བཞེས་ཡ་ཐོག་ད་འགྲན་མེད་པའི་རླབས་ཆེན་མཛད་བཟང་སྤྱི་དང་ཁྱད་པར་དུ་ཡང་བསྟན་པ་རིན་པོ་ཆེ་དང་སྒོས་སུ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ

མཚམས་འདི་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་བཅུ་གཉིས་པ་གི་ཚེས་ཉི་ཤུ་རྩ་བདུན་ཉིན། ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི Thailand གི་དགོན་པ་ལ་རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་ཀྱི་དགེ་འདུན་པའི་དབར་ཤེས་ཡོན་བརྗེ་ལེན་གྱི་ལས་གཞི་དབུ་འབྱེད་མཛད་སྒོ་སྐབས་སུ་བཀའ་སློབ་བཀའ་དྲིན་སྩལ་བ་ཞིག་གསུང་དུམ་བུ་ཞིག་གཏོང་གི་ཡིན།

ཕྲུ་གུ་ཆུང་ཆུང་ཅིག་གི། དེ་འདྲའི་འཁྲུག་རྩོད་ཡོང་གི་འདུག་བ། ཨ་ནི་ང་ཚོ་འདིར་འདི་གནས་ཁྱད་པར་ཅན་འདིར་ཡ། ཨེ། ཆེ། རིས་མེད་ཀྱི་ལྟ། ཆོས་ཚོགས་ཀྱི་མི། ད་སྐབས་སུ་བབ་པ་ང་རང་ཚོ་འདིར་ནང་པའི་གནས་རེད། ཨེ་ནས་ནང་པའི་ཡོད་ཁ། ཨ་ཙི། ཆེ། པཱ་ལིའི་གི་ཆོས་བརྒྱུད་འཛིན་མཁན་དང། ལེགས་སྦྱར་གྱི་ཆོས་བརྒྱུད་འཛིན་མཁན་བྱས་ནས། ཡང་ཕྲན་བུ་ཕྲན་བུ་ཅིག་གི་མི་འདྲ་བ་ཞིག་ཡོང་གི་ཡོད་རེད།

སོ་སྐྱེས་སོགས་རུས་ཁུངས་ཀྱི་ཕྱོགས་ནས་དང། ཞེས་བཀའ་སྩལ་བ་དང་ཆོས་བརྒྱུད་མི་འདྲ་བ་དེ་རིགས་ཡོང་གི་ཡོད་རེད་དེ། ཡིན་ནའི། ད་གང་ལྟར་འཛམ་བུ་གླིང་འདིའི་སྒང་གི་ཆོས་ལུགས་ཚང་མ་ལ། གང་ལྟར་མི་ལ་ཕན་བདེ་སྒྲུབ་ཡ་གཅིག་གྱུར་རེད་དེ་འདྲ་ཡིན་དུས་ད་ཚང་མ་ལ་ཐུགས་མཐུན་ཁྲིམས་གཙང། གནང་རོགས་གནང་ཟེར་ནས་ཞུ་གི་ཡོད་ཨེམ་དེ་རེད་སྐབས་སུ་བབ་པ་ད་ས་ནས་ད་ག་ཆག་ཆག་ནས་ཨེན་དེ་རེད་དེ་ཆེད་མཁའ་འདུས་སྡེ་བས་ད་ཨེན་གཙོ་བོ་ཨེན་ལེགས་སྦྱར་གྱི་ཆོས་བརྒྱུད་དང་ཨེན་པཱ་ལི་གི་ཆོས་བརྒྱུད་འཛིན་མཁན་རྣམ་པ་ཚང་མ་ལོ་ངོས་ནས་དྲ་གནས་ཀྱི་པའི་གཅིག་གྲོགས་སུ་གཅིག་ཕེབས་ཀྱི་མཛད་ནས་ཨེན་གང་ལྟར་འཛམ་བུ་གླིང་འདིའི་སྒང་གི་ཞི་བདེ་བསྒྲུབ་ཡག་རེད་ཡ།

དེ་བཞིན་མི་རྟག་སོགས་བཅུ་དྲུག་ཟེར་དེ་ཚོའི་གྲས་དེ་ང་ཚོ་ཚང་མ་ལོ་ད་ཉམས་ལེན་བྱེད་ཀྱི་ཡོད་རེད་སློབ་སྦྱོང་བྱེད་ཀྱི་ཡོད་རེད་ཟེར་ན་དེ་འདྲའི་གཅིག་གིས་ད་སྟོན་པའི་རྗེས་འབྲང་གཅིག་གྱུར་ཡིན་དུས་ཙང་ནས་ང་ཚོ་ཚང་མ་ལོ་དཔེ་ཐུགས་མཐུན་ཁྲིམས་གཙང་སྟོན་པའི་བཀའ་དྲིན་རྗེས་སུ་གསབ་ཐུབ་ཡག་གཅིག་གིས་ཨེ་རེད། ང་ཚོ་ཚང་མ་ལོ་ཧུར་ཐག་བྱས་ཐུགས་མཐུན་ཁྲིམས་གཙང་ཡག་པོ་བྱུང་ཡག་འདི་དཔེ་གལ་ཆེན་པོ་རེད་ཨ་ནེ་ཚང་མས་ཐུགས་མཐུན་ཁྲིམས་གཙང་ཡག་པོ་བྱེད་གནང་རོགས་གནང་ཟེར་ནས་ཞུ་ཡ་ཡིན་ཨ་མ། ང་རའི་ངོས་ནས་ཤ་ཞེན་ནས་ད་ག་ལ་ཞིན་འདུལ་བ་ལ་གནས། ནང་བྱང་སེམས་གསང་བ་གསང་སྔགས་ཀྱི་ཆོ་ག་དེ་ཡི་དེ་སྟན་ཐོག་གཅིག་ལ་ཉིན་རེ་བཞིན་དུ་བསམ་གཏང་བྱས་སྒོམ་རྒྱག་གི་ཡོད་རེད། འོ་ད་དེ་སྟོན་པ་བཅོམ་ལྡན་འདས་ལ་སྒྲུབ་པའི་ཆོ་ག་ཡིན། ཨེ་ནི་ཁྱེད་རང་ཚོ་ཆོས་གྲོགས་རྣམ་པ་ཚོས་དེ་དགོངས་པ་བཅང། ཨེ་ནི་ཚང་མ་སློབ་པའི་ཐུགས་འདུན་ཁྲིམས་གཙང་ཡག་པོ་བཅང། ཨ་ད་ཡིན་མིན་ཡག་ཐག་ཆོད་ཡོད་ར་ལ་ད་དུང་ཡིན་ནའི་བའི་ཐུགས་འདུན་ཁྲིམས་གཙང་ཡག་པོ་བཅང་ཨེ་ནི་ཚང་མས་ཧུར་གྱིས་གནང་རོགས་གནང་ཟེར་ནས་ཞུ་ཡག་ཡིན།

དེས་ནི་ཞེས་བྱའི་ཤ་ཚ་ཞོག་ལ་ཡ། རྐུན་མ་རེ་བ་གནང་ཐུབ་ན་ཡག་པོ་ཡོང་གི་རེད་ཨེ་ནས། ཚང་མ་ཀློག་བའི། དུག་ལོག་དེ་འདྲ་ཞིག་གང་ཕྱིན་རེད་ལ། ང་བཅོམ་ལྡན་འདས་ཀྱི་རྗེས་འབྲང་དགེ་སློང་ཅིག་ཡིན་ད་ངས་བཅོམ་ལྡན་འདས་ཀྱི་མཚན་བཤད་མ་འགྲོ་བ་ཅིག་གི

རྣམ་པ་ཚོ་ཡིས་ཉན་བསྡད་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁ་བའི་དྲིལ་བསྒྲགས་ཀྱི་ལེ་ཚན་འདི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ལོ་སོང་གི་རྗེས་ཕྱི་ཟླ་བཅུ་གཉིས་པ་གི་ཚེས་ཉི་ཤུ་རྩ་གཉིས་ཉིན་ད་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་གནང་མཛད་པ་དང་དེ་ནས་བཟུང་གཅིག་ཉིན་གྲངས་མང་པོ་གཅིག་རིང་ལ་གསུང་ཆོས་དང་མཛད་འཕྲིན་ཁག་ཅིག་སྐྱོང་བཞིན་ཡོད་པ་རེད། ད་ལྟ་དེའི་སྐབས་སུ་རྒྱ་ཆེའི་མི་མང་ཆོས་ཞུ་བ་མང་ཆེ་བ་གཅིག་ད་ས་གནས་སོ་སོ་སོ་སོའི་ས་གནས་ཁག་ཕར་ཕྱིར་ལོག་གནང་གི་ཡོད་རེད་དེ་ཡོང་དུས་དུས་ཚོད་འདི་དང་བསྟུན་ནས་ཕྱིར་ལོག་ཕེབས་མཁན་དེ་ཚོ་ལ་བཅར་འདྲི་བྱེད་ཡག་གི་དེ་ལྟས་ཀྱི་དཀའ་ལས་ཁག་པོ་འདྲ་བོ་ཅིག་གི་གནས་སྟངས་ཆགས་བསྡད་ཡོད་རེད་དེ་དེ་ཡིན་ཡང་གཅིག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ལྟའི་སྐབས་སུ་གནས་མཆོག་རྡོ་རྗེ་གདན་ལ་མུ་མཐུད་བཞུགས་གནང་ཡོད་པ་དང་དེ་ཡིན། ཕྱི་ཚེས་གསུམ་ཉིན་གྱི་ཞོགས་པ་ཆུ་ཚོད་བཅུ་པ་མ་ཟིན་ཙམ་ལ་གནས་མཆོག་རྡོ་རྗེ་གདན་ནང་གི། རྡོ་མ་ཧན་ཟེར་བའི་གི་ས་གནས་སུ ྋགོང་ས་ཏཱ་ལའི་བླ་མ་བོད་དང་རྒྱ་གར་གནའ་བོའི་རིག་གཞུང་བསྟི་གནས་ཁང་གསར་བསྐྲུན་གྱི་རྨང་རྡོ་དེ་འཇོག་གནང་མཛད་པ་དང་ཐུགས་སྨོན་བཀའ་དྲིན་སྩལ་གནང་ཡོད་པ་རེད། དེ་དང་འབྲེལ་བའི་སྐོར་ང་ཚོའི་ས་གནས་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་གཏོང་བའི་གནས་ཚུལ་ཞིག་དང་ཨ་ནེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐབས་དེ་དུས་བཀའ་སློབ་ག་རེ་ཕེབས་ཡོད་མེད་ཞིབ་ཕྲ་ཅིག་འདི་ནས་མ་གཏོང་གི་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ཚེས་གསུམ་ཉིན་གྱི་ཞོགས་པ་ཆུ་ཚོད་བཅུ་པ་མ་ཟིན་ཙམ་ལ་གནས་མཆོག་རྡོ་རྗེ་གདན་ནང་གི་མདོ་མ་ཧན་ཞེས་པའི་ས་གནས་སུ ྋགོང་ས་ཏཱ་ལའི་བླ་མ་བོད་དང་རྒྱ་གར་གནའ་བོའི་རིག་གཞུང་ལྟེ་གནས་ཁང་གསར་སྐྲུན་གྱི་རྩིག་རྨང་འཇོག་གནང་མཛད་པ་དང་ཐུགས་སྨོན་བཀའ་དྲིན་མཛད་ཡོད་པ་རེད་ཐེངས་འདིའི་མཛད་སྒོའི་དམིགས་བསལ་སྐུ་མགྲོན་རྒྱ་གར་དབུས་གཞུང་གི་ཁྲིམས་དོན་བློན་ཆེན་སྐུ་ཞབས། ཀི་རན་རི་ཇི་ཇུ་མཆོག་དང་བི་ཧར་མངའ་སྡེ་གཞུང་གི་སོ་ནམ་བློན་ཆེན་སྐུ་ཞབས་ཀུ་མར་སར་བྷ་ཇི་མཆོག་དེ་བཞིན་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་དང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ས་སྐྱའི་ཁྲི་འཛིན་རྣམ་གཉིས་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ཆེད་ཕེབས་གནང་ཡོད་པ་མ་ཟད། གཞན་བླ་སྤྲུལ་ཁག་དང་དད་ལྡན་མང་ཚོགས་ཉིས་སྟོང་ལྷག་ཕེབས་ཡོད་པ་རེད་འདུག་སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་བུ་གླིང་འདིར་ཞི་བདེ་ཞིག་དགོས་ན་རྒྱ་གར་གྱི་འཚེ་བ་མེད་པའི་ལྟ་བ་དང་སྤྱོད་པ་དེ་རྒྱ་སྐྱེད་གཏོང་དགོས་པ་དང་རྒྱ་གར་རྒྱལ་ཁབ་དེ་བཞིན་འཚེ་བ་མེད་པ་དང་ཆོས་ལུགས་རིས་མེད་ཞིག་ཆགས་ཡོད་དུས་ང་ཚོ་རྒྱ་གར་ནང་བཙན་བྱོལ་བ་ཆགས་པ་དེ་སྐལ་པ་བཟང་པོ་ཞིག་དང་ཉིན་རེ་བཞིན་འཚེ་བ་མེད་པའི་ཐོག་བསམ་བློ་གཏོང་ཐུབ་ན་ཡག་པོ་ཡོད་རེད་ཅེས་བཀའ་བསྩལ་དོན། བྱས་ཙང་རྒྱ་གར་ཨེ་ནི་རྒྱལ་ཁབ་འདི་འཚེ་བ་མི་བྱེད་ཡག་གི།

འཚེ་བ་མེད་པ་ལ་ཐུགས་སུ་བསྟན་ཏེ་ངའི་བ་ད་འདི་ནང་ལ་ང་ཚོ་ཡོད་བསྡད་པ་དེ་དེ་ང་རང་ཚོ་ཡོད་པའི་ལས་དང་སྨོན་ལམ་གྱི་འབྲེལ་བ་ཡག་པོ་བྱུང་བ་རེད་ལ་ཨེ་ནི་ཚང་མ་ལོག་གི་སྡོད་ས་དེ་འཚེ་བ་མེད་པའི་ལུང་པ་ཞིག་ལ་བསྡད་པ་ནང་བཞིན་སོ་སོ་རང་གིས་ཉིན་རེ་བཞིན་དུ་བསམ་བློ་གཏོང་སྟངས་དེ་གཞན་ལ་འཚེ་བ་མི་བྱེད་ཡ་མཐའ་གཅིག་ཏུ་ཕ་གིར་བརྩེ་བ་བྱེད་ཡག་གི་དེ་འདྲའི་གི་བསམ་བློ་ཕར་བཏང་ཐུབ་པ་བྱུང་ན་ཨེ་ནི་ཡག་པོ་ཡོང་གི་རེད། དེ་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སེམས་པ་བཟང་པོ་ནི་ཆོས་དང་ཞི་བདེའི་རྩ་བ་ཆགས་ཀྱི་ཡོད་དུས།

བརྟག་དཔྱད་བྱས་ནས་ཨེ་ནི་དངོས་ཡོད་གནས་ཚུལ་གཞན་ལ་ཡང་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོང་ཡ་ཅིག་གི་ཨེ་ནི་འདི་ཡག་པོ་བྱས་རྩད་གཅོད་བྱས་ནས་ཨེ་ནི་གང་ལྟར་བྱང་ཆུབ་ཀྱི་སེམས་ཁ་ཡོད་ལག་ཡོད་ཅིག་གི་ཐོག་ནས་ཨེ་ནི་གཞན་ཕན་སྒྲུབ་ཡ་ཅིག་གི་འདི་ང་ཚོ་ཚང་མ་ལོག་ད་བྱེད་དགོས་ཡ་རེད། དེ་བཞིན་དམིགས་བསལ་སྐུ་མགྲོན་རྒྱ་གར་དབུས་གཞུང་གི་ཁྲིམས་དོན་བློན་ཆེན་སྐུ་ཞབས་ཀི་རེན་རི་ཇི་ཇུ་མཆོག་གིས། མེ་ཀེའི་བར་བོད་གཡའ་ཨའཡ་ཧུང་ཨོར་ཇབ་བི་བོད་གཡའ་ཨཏ་ཧུང་ཏུ་མན་མེ་ཤཱན་ཏི་པྲབ་ཧོ་ཏི་ཧན། ངོས་རང་གནས་མཆོག་རྡོ་རྗེ་གདན་དུ་ཐེངས་མང་སླེབས་མྱོང་ས་གནས་འདིར་ག་དུས་སླེབས་ཀྱང་སེམས་ནང་བདེ་སྐྱིད་དང་ཞི་བདེ་ཡོང་གི་འདུག་གནས་རྩ་ཆེན་འདིར་སླེབས་སྐབས་བྱིན་རླབས་ཡང་དམིགས་བསལ་ཞིག་ཐོབ་ཀྱི་འདུག། ད་རིང་ནས་ལོ་ཉིས་སྟོང་ལྔ་བརྒྱ་ལྔ་བཅུའི་གོང་སྟོན་པ་བཅོམ་ལྡན་འདས་ས་ཆ་འདིར་ཞབས་སོར་འཁོད་ནས་མཐར་མངོན་པར་རྫོགས་པ་སངས་རྒྱས་ཡོད་པ་དང་དུས་དེ་ནས་བཟུང་ད་བར་ས་ཁུལ་དེ་བཞིན་རྒྱལ་སྤྱིའི་བསྟི་གནས་ཤིག་ཏུ་ཆགས་ཡོད་པ་རེད་ད་རེས་འདི་གར་སངས་རྒྱས་བཅོམ་ལྡན་འདས་ཀྱི་རྣམ་སྤྲུལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་ང་ཚོ་འདི་གར་འཛོམས་པ་དེ་ང་ཚོ་ཧ་ལས་པའི་སྐལ་པ་བཟང་པོ་ཞིག་དང་ཉིན་མོ་དམིགས་བསལ་ཞིག་རེད་ཅེས་ཁོང་ནས་གསུངས་སོང།

གསོན་པོར་གནས་རྒྱུར་མཛད་རྗེས་རླབས་ཆེན་བཞག་པར་རྒྱ་གར་དབུས་གཞུང་དང་སྲིད་བློན་མོ་དྷི་མཆོག་དེ་བཞིན་རྒྱ་གར་རྒྱལ་ཡོངས་ཀྱི་མི་དམངས་ཡོངས་ཀྱི་ཚབ་ཞུས་ཏེ་རྒྱ་གར་རྒྱལ་ཁབ་དུས་རྟག་ཏུ་མགོན་པོ་མཆོག་གི་བཀའ་དྲིན་བསམ་ཤེས་གནང་རྒྱུ་ཡིན་ཞེས་གསུངས་སོང་གཞི་རྩའི་བསྟི་གནས་འདི་ཐོག་མར་དཔལ་ནཱ་ལེནྡྲའི་བསྟི་གནས་ཞེས་མིང་བཏགས་འདུག་ཀྱང་རྗེས་སུ་གོང་ས་མཆོག་ནས་ནང་པ་ཙམ་མིན་པར་རྒྱ་གར་གྱི་གནའ་བོའི་རིག་གཞུང་ཆ་ཚང་མཚོན་ཆེད་ཏཱ་ལའི་བླ་མ་བོད་དང། རྒྱ་གར་གནའ་བོའི་རིག་གཞུང་བསྟི་གནས་ཁང་ཞེས་འབྲེལ་ཡོད་ཡོངས་དང་གོ་བསྡུར་གྱིས་བསྒྱུར་གནང་མཛད་ཡོད་འདུག་བསྟི་གནས་འདིར་བོད་དང་རྒྱ་གར་གྱི་གནའ་བོའི་རིག་གཞུང་ཡོད་དོ་ཅོག་ལ་སློབ་གཉེར་དང་ཉམས་ཞིབ་མཚུངས་བསྡུར་བྲིས་རྩོམ་དཔར་སྐྲུན་སྒོམ་སྒྲུབ་ཉམས་ལེན་ཚོད་ལྟ་སོགས་དོན་གཉེར་བ་སོ་སོའི་གང་ལ་ཅི་འདོད་ཀྱི་ལས་དོན་སྒྲུབ་པའི་མཐུན་རྐྱེན་བསྐྲུན་རྒྱུ་ཡིན་འདུག། རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁ་དབུས་དྲིལ་བསྒྲགས་ཀྱི་ལེ་ཚན་འདིར་ཕྱོགས་སྒྲིག་བྱེད་མི་ང་རྡོ་རྗེ་དགྲ་འདུལ་ཡིན། རྣམ་པ་ཚོས་དེ་རིང་ང་ཚོའི་ལས་རིམ་ཉན་པ་ཡག་བྱུང་ཐལ་བདེ་མོ་བཞུགས།